མ་བསྒྲིབས་ལུང་མ་བསྟན་གསུམ་བྱས་ན་དྲུག་ཡོད་རེད། དྲུག་པོ་དེ། དཔེར་ན་མི་སློབ་པ་འདྲ་པོ་ཡིན་ན། མི་སློབ་པ་དེ་མངོན་དུ་གྱུར་དུས་སྐབས་ལ་མི་སློབ་པ་ཁོ་རང་ཐོབ་པ་མ་གཏོགས་གཞན་དག་ཉེ་བར་ཐོབ་ཡ་མེད། ཨ་ནི་དེ་ནང་བཞིན་གཅིག་པར་ད་དྲུག་པོ་དེ་ལྷག་མ་དྲུག་པོ་དེ། ནི་རང་ཉིད་མངོན་དུ་གྱུར་པ་དེ་ན་རང་ཉིད་ཐོབ་པ་ཡིན། ཨ་ནི་གཅིག་མ་གཏོགས་ཐོབ་གི་མ་རེད། དེ་མང་པོ་འདྲ་མི་འདྲ་ཐོབ་མཁན་ཚོ་དེ་གོང་དུ་ཕྱེས་ནས་སོ་སོར་བཤད་ཚར་བ་རེད་བ། ད་ལྷག་མ་དེ་ལ་དྲུག་རེད།

འདོད་པའི་དགེ་བའི་འདོད་པའི་དགེ་བའི་སེམས། གཟུགས་མེད་ཀྱི་དགེ་བའི་སེམས། མི་སློབ་པ། ཁམས་གསུམ་གྱི་མ་བསྒྲིབས་ལུང་མ་བསྟན་གསུམ། དྲུག་དྲུག་ཚོད། དེ་སེམས་དྲུག་པོ་དེ་ལ། རང་ཉིད་མངོན་དུ་གྱུར་པ་དེ་ན་རང་ཉིད་ཐོབ་པ་ཡིན་གཞན་ཉན་ཐོས་ལ་དེ་བཞིན་གཞན་དག་ཐོབ་ཡ་མེད། ལྷག་ལ་དེ་ཟེར་ད་ལྷག་མ་དེ་ལ་གར་སྤྱོད། སྔོན་མ་རྟགས་སུ་སྟོང་ལ་ནི། རྩོད་རྒྱུ་འདི་དུ་གར་རྟགས་ཚད་དུ་སྟོང་པར་ཟད་གྱུར།

དམྱལ་བ་ཡི་དྭགས་དུད་འགྲོ་གསུམ་བཅས། མི་དང་ལྷ་བཅས་ལྔ་ལྔ་དེ་རེད། དེ་འགྲོ་བ་ལྔ་པོ་དེ་དག་དཔེར་ན། དེ་རྣམས་ལྔ་དེ་དུས་སྐབས་ལ་ད། འགྲོ་བ་རིགས་དྲུག་དེ་དུས་སྐབས་ལ་ལྷ་མ་ཡིན་བརྩི་གི་ཡོད་རེད་བ། ད་ལྔ་དེ་དུས་སྐབས་ལ་ལྷ་མ་ཡིན་དེ་མ་བརྩི་བར་ལྷ་མ་ཡིན་དེ་ལྷའི་ཁོངས་སུ་བསྡུས་པ་རེད་བསྡུས་ནས་ཨ་ནི་འགྲོ་བ་ལྔ་བཞག་པ་རེད། འགྲོ་བ་ལྔ་པོ་དེ་དེ་ནི། དེ་ནི་དགེ་མི་དགེ་ལུང་མ་བསྟན་ག་རེ་རེད་ཟེར་ན་དེ་ནི་ཐིག་གི། རྣམས་ཀྱང་ཤེས་འགྱུར་བ། དེ་ན་དམྱལ་སོགས་འགྲོ་བ་ལྔ། རང་གི་མིང་གིས་བསྟན་དེ་དག་ཟེར་དུས། རང་གི་མིང་གིས་བསྟན་པ་ཟེར་དུས། དཔེར་ན། དམྱལ་བ་ཡི་དྭགས་དུད་འགྲོ་ཟེར་ན་རང་རང་གི་མིང། དེ་ནི་ཡོད་རེད་བ། རང་རང་མིང་གིས། ཉོན་མོངས་ཅན་མིན་ལུང་བསྟན་མིན་ཉོན་མོངས་ཅན་མ་རེད། དེ་ནི་ལུང་དུ་བསྟན་པ་ཡང་མ་ཡིན། ལུང་མ་བསྟན་ཡིན། དེ་ཅི་སྟེ།

ད་དེ་ཚེ་ཕིག་ཨ་ནི། ལུས་ཐ་དད་འདུ་ཤེས་ཐ་དད་ཟེར་མཁན་དེ། ཨ། དེ་འདྲ་བཞག་དགོས་ཡིན་པ་རེད་ད། ད། མི་དང། དེ་ནས་འདོད་པའི་ལྷ་དང། དེ་ནས་ཕིག་ཨ།

དེ་ནི་ངན་སོང་རེད། དེ་ནས། འདུ་ཤེས་མེད་པ་དང་སྲིད་རྩེ། འོ་དེ་ཚོ་དེ་འདི་ནོར་རྣམ་ཤེས་གནས་པ་ལ་མ་བཞག་པ་རེད་བ། ཅི་མི་བཞག་སྟེ་དེ་འཇོམས་བྱེད་བདེན། དེ་ནས། ཅི་འཇོམས་བྱེད་དང་ལྡན་པའི་ཆ་ནས་དེ་ནི། རྣམ་ཤེས་གནས་པ་ལ་མ་བཞག་པ་ཡིན། དེ་འཇོམས་བྱེད་ལྡན་ཟེར་མཁན་རེད། དེ། རྣམ་ཤེས། རྣམ་ཤེས། འཇོམས་བྱེད་དང་ལྡན་པ་རེད།

གདན་དེ་ཁོ་རང་གི་གནས་ས་དེ་རེད་མ་གཏོགས་ཁྱེད་ལས་ཁོ་རང་གདན་ཡིན་ཟེར་གྱི་མ་རེད་བ་དེ་ནང་བཞིན་རྣམ་ཤེས་དེ་གནས་པ་པོ་རེད་མ་གཏོགས་དེ་གནས་ས་དེར་བཞག་གི་མ་རེད། ཨོ་ད་དེ་འདུག་སེ་བྱས་ནས་གསུངས་འདུག་བ་དེ། རྣམ་ཤེས་ཕུང་པོ་དེ་ཕར་ཕུད་པའི་ཕུང་པོ་ལྷག་མ་བཞི་དེ་བཞག་ཕུང་པོ་ལྷག་མ་བཞི་གི་ནང་ནས་ཡང་ཨ་ནི་ཟག་བཅས་ཀྱི་ཕུང་པོ་དེ་བཞག་ཟག་མེད་དེ་མི་བཞག་དེ་ཡང་ཨ་ནི་རང་རང་གི་ས་པ་ཡིན་པ་བཞག་ཨོ་འདུག་སེ་བྱས་ནས། གནོད་པ་དག་ནི་ཡང་བཞི་སྟེ་གཟའ་དང་བཅས་པའི་ཕུང་པོ་བཞི་རང་གི་ས་པ་ཉིད་རྣམས་མ་བཞིའི་གནོད་པར་མ་ཤེས་རྟོགས་སུ་འགྱུར་ཅེས་དང། གསུམ་ཆའི་གནོད་པ་བཞི་སྟེ་ཞེས་གསུང་ངོ། དེ་ནས། བདུད་རྣམས་ནི་བཞི་ཡིན་ནོ་གསུངས་འདུག་གོ། ཚུར་འོང། ཚུར་འདུས་ན་དག་མུ་བཞི་ཉིད།